ཚད་གཞི་ཟེར་མཁན་དེ non standard ཡང་ཡིན་ཆོག་གི་རེད། རེད་པ། ཚད་ལྡན་མ་ཡིན་པ་ཀྱི་ཚད་གཞི་དཔེར་ན་ང་ཚོས་ཀྱི་ད་ཅིག་ང་ཚོ་སྤྱི་ཚོགས་རྙིང་པའི་སྐབས་སུ་ཡང་ང་ཚོ་བེད་སྤྱོད་བཏང་བཞག་པ་དེ་གའི་དེ་ད་ཚད་ལྡན་དེ་གའི་དེ་ཧ་ལམ་ཚད་གཞི་ཅིག་ཚད་དང་ལྡན་པ་ཞིག་གས་ཡོད་མ་རེད། དཔེར་ན་ང་ཚོ hand span ལ་སོགས་པ་དེ་གའི་དེ་ཚད་གཞི་ཚད་དང་ལྡན་པ་གས་མ་རེད།

དུས་ཚོད་ལ་ཡང་འགྱུར་བ་འགྲོ་གི་འགྲོ་གི་མ་བྱས་དཔེར་ན་ཁྱེད་རང་གིས། ཅིག་ཚད་རྒྱག་ག་ཆེན་པོ་ཅོག་ཙེ་དེ་ཚད་ཞིག་རྒྱབ་པ་ཡིན་ན། ཁྱེད་རང་གིས་ཚད་རྒྱབ་པ་དང་ཁྱེད་རང་གི་པ་ལགས་ཀྱིས་ཚད་རྒྱབ་པ་ཡིན་ན། ད་འཛིན་གྲྭ་དྲུག་པའི་སྤུ་གུ་ཅིག་གིས་ཚད་རྒྱབ་པ་དང་འདིའི་པ་ལགས་ཀྱིས་ཚད་ཞིག་རྒྱབ་པ་ཡིན་ན་ཡང་ཏོག་ཙམ་ཁྱད་པར་ཕྱོགས་དེ་གི་རེད་བ་ལག་པ་གི་ཆེ་ཆུང་ཐོག་ནས་ཡང་ཁྱད་པར་འགྲོ་གི་རེད་བ་སོ། འགྱུར་བ་འགྲོ་དེ་ངེས་ཅན་རེད་དོ་བ་ད་ག་ནང་བཞིན་ཡང་ཁྱེད་རང་གིས་ད་ལྟའི་ཆར་འཛིན་གྲྭ་དྲུག་པའི་གི་ལོ་ཚད་ད་བཅུ་ལོ་བཅུ་བཅུ་གཅིག་ཅིག་ག་ཚོད་ཡོད་པས་འདིའི་སྐབས་སུ་ཚད་རྒྱབ་པ་དང་ཡང་ཁྱེད་རང་མི་རྒན་ཆགས་པ་རེད་ལོ་སུམ་ཅུ་ཐམ་པ་སླེབས་པ་ཡིན་ན་ཡང་ཚད་ཞིག་རྒྱབ་པ་ཡིན་ན་ཡང་འདིའི་ཚད་ལ་ཁྱད་པར་འགྲོ་གི་རེད་བ་སོ།

ང་ཚོས་ཟིན་བྲིས་ཁྱེད་རང་ཚོ་ད་ལྟ་དགེ་རྒན་གྱིས་སློབ་ཁྲིད་བྱེད་པའི་སྐབས་སུ་ཁྱེད་རང་ཚོ་ཡག་པོ་ཞིག་གསན་ཨང་དེའི་ཐོག་ལ་ཡང་དོགས་པ་དེ་འདྲ་ག་རེ་ཡོད་པ་ཡིན་ན་དྲི་བ་བཀོད་ཆོག་གི་རེད་དྲི་བ་གང་མང་མང་བཀོད་རོགས་བྱེད་ངས། དེ་སྔོན་ལ་ཡང་ཞུས་པ་ཡིན། དྲི་བ་བཀོད་པ་ཡིན་ན་སོ་སོ་དོགས་པ་དེ་སངས་ཀྱི་རེད། དགེ་རྒན་ངོས་ནས་ཡང་ཁྱེད་རང་གི་དྲི་བ་བཀོད་པ་ཐམས་ཅད་ལ་ཡང་ལན་བསྐྱོན་ཐུབ་ཀྱི་ཡོད་དམ་མེད་འདི་གཅིག་ཐེ་ཚོམ་ཞིག་རེད། སྐབས་རེ་ཁྱེད་རང་གི་དྲི་བ་ལ་ལན་རྒྱབ་ཀྱི་རེད། གལ་སྲིད་མ་རྒྱབ་པ་ཡིན་ན་ཡང་ཡང་སོ་སོ་ངོས་ནས་དྲི་བ་བཀོད་ཡག་གི་འབད་བརྩོན་བྱེད་དགོས་ཀྱི་རེད་དྲི་བ་བཀོད་པ་ཡིན་ན་ང་ཚོས་གི་འདི་གི་བརྗོད་གཞི་དེ་གསལ་པོ་ཞེ་པོ་ཆགས་ཀྱི་རེད་རེད་བ། དང་པོ་དེ་ཁྱེད་རང་ཚོས་ཡག་པོ་བྱས་ནས་ཉན་དགོས་ཡ་ཅིག་བྱས། ཨ་ནི་འདི་སྒང་ལ་ཡ་ད་ཅིག་མཆན་རྒྱབ་པའི་སྐབས་སུ་ཡང་དེ་འདྲས་ཅིག་མཆན་རྒྱབ་ན་ཡག་པོ་ཡོད་རེད་ང་ཚོས་གི་ད་མ་སློབ་ཁྲིད་བྱས་པ་གི་ནམ་རྒྱུན་ནས་ང་ཚོས་འཛིན་གྲྭ་ནང་ལོགས་ལ་ཡ་སློབ་ཁྲིད་བྱས་པའི་སྐབས་སུ་ག་རེ་ག་རེ་དགེ་རྒན་དེ་ལ་ཡ་ཅིག་ག་རེ་འགྱུར་བ་ག་རེ་ག་རེ་བཏང་དགོས་ཀྱི་འདུག་རེད་བ། ཁྱེད་རང་ཚོ། ཆེད་དུ་ཡང་སློབ་ཁྲིད་བྱེད་སྟངས་ཐོག་ནས་ཡིན་ནའི་རེད་མགྱོགས་ལོས་ཆེད་དུ་ཡིན་ནའི་རེད་དུས་ཚོད་ཐོག་ནས་ཡིན་ནའི་རེད་དེ་འདྲའི་གི་ཐོག་ནས་སོ་སོའི་ངོས་ནས་དོ་སྣང་བྱས་པའི་ཐོག་ནས་འདི་སྒང་ལ་ཡ་མཆན་རྒྱབ་དྲི་བ་སྒང་ལ་ཡ་མཆན་རྒྱབ་ད་ཅིག་དེ་འདྲའི་གང་མཆན་རྒྱབ་ཐུབ་པ་ཡིན་ན་ཡག་པོ་ཡོད་རེད་འགྱུར་བ་བཏང་ཕྱོགས་སྒང་ལ་ཡ་ཁྱེད་རང་སོ་སོ་སོ་སོ་གི་ད་ཅིག་ག་རེ་དགོས་མཁོ་ལ་དཔག་པའི་གི་རེད་བ་ང་ཚོའི་ངོས་ནས་ག་རེ་བྱེད་ཐུབ་ཡས་འདུག་སྣོན་པ་ག་རེ་བྱེད་ཐུབ་ཡས་འདུག་འགྱུར་བ་ག་རེ་བཏང་དགོས་འདི་འདྲའི་སྒང་ལ་ཡ་བསམ་ཚུལ་བཤད་ད་ག་ནང་བཞིན་གི་སློབ་ཚན་དང་འབྲེལ་བ་ཡོད་པ་དྲི་བ་གང་མང་མང་ཅིག་བཀོད་དགོས་ཀྱི་རེད་ཞེས་ཞུ་ཡས་ཡིན།

རེད་བ། ཡིན་པས་ད་ཁོ་ཡང་ནོར་ཟོག་སེམས་ཅན་ཞིག་རེད་རྔ་མོང་འདི་ཡང Ruminants ཞིག་ལབ་གི་རེད་ང་ཚོས་གི་ད་ལྟ་ངས Ruminants ལབ་དེ་སྤྱིར་བཏང་གི་ད་འགྲེལ་བཤད་རྒྱབ་རྒྱུ་ཡིན་རེད་བ་ད་ལྟ་འགྲེལ་རྒྱབ་བཞིན་པ་ཡིན་ད་རྔ་མོང་འདི་ཡང Ruminants ཁོངས་གཏོགས་ལ་ཚུད་གི་རེད་ཡིན་ནའི་ཡང་རྔ་མོང་ནང་ལ་རྔ་མོང་གི་ཕོ་བ་ལ་སྡེ་ཚན་བཞི་ཡོད་མ་རེད་སྡེ་ཚན་གསུམ་མ་བཞི་ཡོད་མ་རེད་ད་འདི་ཡང་དམིགས་བསལ་འདྲ་བོ་ཆགས་སོང་ཨང་སོ་ཚན་རིག་ནང་ལ་འདི་འདྲས་གི་དམིགས་བསལ་གི་གནས་ཚུལ་འདི་འདྲས་མང་པོ་ཡོད་རེད་ད་འདི་གའི་དེ་ཡང་ཚང་མ་ཁྱབ་མ་ཁྱབ་ལབ་དེ

Rumen ལ་སླེབས་ཚར་བའི་གཞུག་ལ་ཨ་ནི། Rumen ནང་ལོགས་ལ་ཡ། ད། ཁ་ལག་ཟས་དེ་ག་རེ་ད་གིན་ངས་ཐོག་མར Ruminants ཀྱི་གོ་དོན་དེ་འགྲེལ་བཤད་རྒྱག་སོང་ཨ Ruminants ཟེར་ན་ག་འདྲས་ཅི་ལ། ནུ་གསོ་སེམས་ཅན་ག་འདྲས་ཅི་ལ་ཟེར་གི་རེད་ཟེར། ཕོ་བ་ལ་སྡེ་ཚན་བཞི་ཡོད་མཁན་ཨ་ནི་ཕོ་བ་དེ་གི་སྡེ་ཚན་བཞི་དེ་གའི་གི་གཙོ་བོ་ཁོང་འགན་ག་རེ་འཁྱེར་གི་རེད་ཟེར། དེའི་ནང་གི། རྩི། ཟས་ཟ་བ་རྩི་ཤིང་གི་ད་རྩི་ཤིང་དེ་གའི་དེ་ཟས་ར་བ་དེ་གའི་ཟས་ཟ་བྱ་བ་དེ་གའི་དེ་འཇུ་བའི་ཆེད་དུ Fermentation བྱེད་གི་རེད།

Reticulum ལ་ཕྱིན། སྡེ་ཚན་གཉིས་པ་དེ། Reticulum དེ་ད་དེ་རེད། Rumen གྱི་ཁོ་ཚོའི་གི་ད་དེ་རེད། They are the assistant of Rumen། Reticulum are the assistant ད་རོགས་བྱེད་མཁན་རེད། མུ་མཐུད་ནས Rumen གྱིས་ལས་ཀ་བྱས་བཞག་པ་དེ་མུ་མཐུད་ནས་ཁོས་གི་ལས་ཀ་བྱེད་ད་ག་རང་རོགས་བྱས་སྡད་གི་རེད་ལས་ཀ་དེ་མུ་མཐུད་ནས་བྱས་དེ་གི་རེད་རལ་གྲི་སྐུད་ལམ་ཨན་དམིགས་བསལ་གྱི Reticulum ནང་ལ་ཟས་དེ་གའི་དེ་ཨ་ནི་ཕར་གཏོར་གཏོར་གཏོར་བྱས་བྱས་ཁ་ད་ཐ་མ་དེ་ལ་ཅིག Bolus འདྲ་བོ་ཅིག་ཆགས་འགྲོ་གི་རེད་འདི་ལ Cud ལབ་གི་རེད་བ་ད་གི

དབང་པོ་ག་འདྲས་ཤིག་ལ་ལབ་དགོས་ཟེར་ན་ད་ལྟ་ངས་འདི་ལ་ད་ངས་ཆ་ཚང་ཞིག་འགྲེལ་བཤད་བརྒྱབ་མ་དགོས་པར་དོ་ནས་སྟབས་བདེ་པོ་བྱས་གོ་བདེ་པོ་བྱས་ཞུས་པ་ཡིན་ན་ད Gland ལ་ཡང་རིགས་མང་པོ་ཡོང་གི་རེད་དེ་ཡིན་ནའི་ངས་ད་ལྟའི་ཆ་ལ་འབྲེལ་བ་ཡོད་པ་འདི་ག་རེ་ཞུ་གི་ཡིན་ཟེར་ན། Gland ཟེར་ན་དབང་པོ་ཅིག་རེད་དབང་པོ་ག་འདྲས་ཤིག་ལ་རེད་ཟེར་བ་ཡིན་ན། སྨིན་རྫས།

ཕོ་བ་གི་སྡེ་ཚན་བཞི་ཅི་ད་གིན་ལབ་སོང་ཨ་དེ་ནང་ནས་ཆེ་ཤོས་ཅི་རེད་ལབ་ནའི་འགྲིག་གི་འདུག་ཨ་ནི་ཟས་དེ་གའི་དེ Store བྱེད་ས་བསགས་ས་འདྲ་བོ་ཅི་རེད་ལབ་ནའི་འགྲིག་གི་འདུག So དེ་འདྲས་གི་བྱེད་ལས་ད་ཡང་མང་པོ་ཅི་བགྲང་ཡས་ཡོད་རེད་ད་ཡིན་ནའི་གཙོ་ཆེ་ཤོས་དེ་ངས་དེ། Fermentation ག་བ་བྱུང་གོ་རེད Rumen ནང་བྱུང་གོ་རེད་བསྲེས་བཅོས་བྱུས་དེ་འདུག་བྱས Rumen དེ་ད་དེ་ནས་གཉིས་པ་དེ་ཡིན་ད Reticulum Reticulum ཟེར་དེ

the ruminant's stomach. The stomach of a ruminant has this uh, acid, hydrochloric acid, and it does the same job. It kills the bacteria, the bacteria that were once used for fermentation. These bacteria that goes along with the food, that which travels along with the food, and when it reaches the abomasum, they are being killed. Bacteria digeti

after that the food reaches the fourth chamber which is called abomasum uh, abomasum is also known as a glandular stomach. It is a true stomach from the fact that it acts as a gland. Why am I saying gland? Because abomasum releases enzymes, proteases enzyme, amylase enzyme, khala ta protein breakdown chea ta thagana shin uh, carbohydrate rix tike breakdown chea ta te digi samad uh, enzyme tike de release chigre

That's the name of an organ. Now once the food is taken in, it forms a food vacuole. food vacuole chagre rwa food vacuole 디 nangla 다 같이 그래 gre esena over here this is the cytoplasm

ཕྲ་ཕུང་ནང་ལ་དབང་པོ་ཆུང་ངུ་དེ་འདྲ་མང་པོ་ཡོད་རེད་བ། ཕྲ་ཕུང་ནང་ལ་དབང་པོ་ཆུང་ངུ་དཔེར་ན་ང་ཚོ་གི Mitochondria ལ་སོགས་པ་དང། Golgi body དེ་འདྲས་དང། དེ་ནས Lysosome དེ་ཡང་གཅིག་རེད་ཕྲ་ཕུང་ཆུང་ངུ་གཅིག་རེད། དེ་འདྲས་ཀྱི་ཕྲ་ཕུང་ཆུང་ངུ་གཅིག་གི་འཁྲིས་ལ་ཉེ་འགྲམ་ལ་སླེབས་འདུག Food vacuole དེ། དཔེར་ན། ད་འདི་འདྲ་འགྲོ་བཞིན་པ་ཡིན་ན། འདི Lysosome ཡིན་ན། འདི་གི་ཉེ་འགྲམ་ལ Food vacuole དེ་སླེབས་པ་ཡིན་ན། ད Lysosome གྱིས་ག་རེ་བྱེད་ཀྱི་རེད།

Lysosome དེ Cytoplasm རང་ནང་ལ་ཡོད་རེད། འོང་འདུག་བྱས། རེད་བ། ད་དེ་ཅིག་ག་རེ་ཟེར་གི་རེད་ང་ཚོ་དཔེར་ན་ང་རྡ་རམ་ས་ལ་ལ་ཡོད་ལབ་པ་དང་ཡང་ན་ང་སྨན་རྩིས་ཁང་ལ་རྡ་རམ་ས་ལ་གི་ད་དམིགས་བསལ་གི་ས་ས་ཆ་དེ་ཕར་བསྟན་པ་ཡིན་ན་ང་གངས་སྐྱིད་ལ་ཡོད་ལབ་པ་ཡིན་ན་དེ་རྡ་རམ་ས་ལ་ནང་གི་ད་དམིགས་བསལ་གི་ས་ཆ་ཆགས་སོང་དེ་འདྲའི་འདྲ་བོ་ད་ཅིག Lysosome ལབ་པ་ཡིན་ན་དེ་ཁོ་དངོས་པོ་ཞེ་པོ་ཅིག་ད་ཅིག་གསལ་པོ་ཞེ་པོ་ཅིག་ས་ཆ་དེ་སྟོན་གོ་རེད་བ། Cytoplasm ནང་ན་སྤྱིར་བཏང་འདྲ་བོ་ཅིག་སྟོན་གོ་རེད་འདྲ་འདྲ་བོ་ཅིག་རེད།